ཡ་ད་ཁ་སང་གི་མཚམས་བྱེད་ན། འགྲོ་བ་ལྔ་བཤད་པ་ཟེར་དེ་རེད་བ་ད་འདི་ས་བཅད་དེ། ཡ་གི་རྩ་བའི་ཧེ་ད་གནས་གསུམ་པའི་གི་ས་བཅད་དེ་ལ། དེ་རེད་བ་སེམས་ཅན་གྱི་འཇིག་རྟེན་དང་སྣོད་ཀྱི་འཇིག་རྟེན་ཟེར་ནས་ས་བཅད་གཉིས་བཤད། དང་པོ་སེམས་ཅན་གྱི་འཇིག་རྟེན་བཤད་པ་དེ་ལ་ནི་སེམས་ཅན་གྱི་དབྱེ་བ་ཁྱད་པར་གྱི་ཆོས་རྣོ་ཅོག་གི་རྒྱས་པར་བཤད་པ་ཟེར་ས་བཅད་གསུམ་བཤད་ནས་ད་སེམས་ཅན་གྱི་དབྱེ་བ་དེ་ལ་ནི་ཁམས་གསུམ་དུ་དབྱེ་བ་དང་འགྲོ་བ་ལྔ་བཤད་པ་ཟེར་ནས་ས་བཅད་གཉིས་རེད་བ

མོ་རྟ་དེ་རི་རྟ་དེ་ཆེ་བ་ཅིག་མཆིས་ཏེ་ཡི་གེ་གོང་གི་ས་བཅད་དེ་སེམས་ཅན་གྱི་དབྱེ་བ་དུ་ཆེ་བ་ཅིག་མཆིས་ཟེར་ནས་ས་བཅད་གཉིས་པ་དེ་རི་རྟ་ཆེ་བ་ཅིག་མཆིས་བཤད་པ་དེ་ལ་ས་བཅད་གཉིས་ཤེར་འོད་དུ་བ་རྟ་དེ་ས་བཅད་གཉིས་ཏེ་གཉིས་དང་སྣང་བཞི་ཅིག་བསྣན་པ་དུ་སེམས་ཅན་གྱི་བསྣན་པ་བཤད་པ་ཟད་དེ་རི་རྟ་དེ་ནང་ལུགས་ལས་ད་དང་པོ་གཉིས་དེ་རི་བ་གཉིས་ན། དེ་ལྟ་བུའི་འགྲོ་བ་ལྔ་བོ་གོང་ཐོག་ཡིན་པ་དེ་དག་གི་ངོ་བོ་ཡང་ཉིན་མོ་བཅས་འགྲོ་བ་དང་མི་དགེ་བ་ཡང་མིན་ལ། ལུས་བརྟན་པ་དགེ་བ་ཡང་མ་ཡིན་ཏེ། གལ་ཏེ་ཉོན་མོངས་ཅན་དང་དགེ་བ་ཡིན་ན་འཕགས་པ་དང་དགེ་རྩ་ཆད་པ་རྣམས་འགྲོ་བས་མ་བསྡུས་པར་འགྱུར་བའི་ཕྱིར་རོ། འོ་ད་དེ་རེད། དགེ་རྩ་ང་དག་གི་ད་ལྟ་ང་ཚོ་འགྲོ་བ་རིགས་ལྔ་ཟེར་ནས་གསུངས་དེ་ཡ་གི་འགྲོ་བ་ལྔ་བོ་གང་ཡིན་པ་དེ་དག་གི་ངོ་བོ་དེ་ཉོན་མོངས་ཅན་གྱི་སྒྲིབ་པ་དང་ད་མི་དགེ་བ་དེ་འདྲའི་གང་མ་རེད་ཟེར་གི་ད་ཉོན་མོངས་ཅན་མ་རེད། ཉོན་མོངས་ཅན་གྱི་སྒྲིབ་པ་ཟེར་གི་རེད་བ་ད་ཉོན་མོངས་ཅན་གྱི་སྒྲིབ་པ་མ་རེད། མི་དགེ་བ་ཡང་མ་རེད། འོ་དེ་རེད་དེ་ཡིན་ཙང་ད་ང་ཚོ་ཉོན་མོངས་ཅན་དེ་ལ་ད་ལུང་མ་བསྟན་གྱི།

ཉོན་མོངས་ཅན་དང་དགེ་བའི་ངོ་བོ་ཡིན་ན། ཨ་ནི་འཕགས་པ་དེ་འགྲོ་བས་མ་བསྡུས་པར་ཐལ་འགྲོ་གི་རེད། ད་རེད་བ། ད་ང་ཚོ་གོང་དུ་བཤད་དེ་ཀྱི་འགྲོ་བ་དེ། ཨ་ནི་ཉོན་མོངས་ཅན་ལ་སྦྱོར་བ་ཡིན་ན་ཨ་ནི་འཕགས་པ་ཆོས་ཅན། ཨ་ནི་འགྲོ་བ་མ་ཡིན་པར་ཐལ་ཉོན་མོངས་ཅན་མ་ཡིན་པའི་ཕྱིར། འོ་ད་དེ་ཡིན་དེ་ལ་ཁྱེད་ཅག་འཕགས་པ་དེ་ཉོན་མོངས་ཅན་མ་ཡིན་པའི་རྒྱུ་མཚན་གྱིས་ཨ་ནི་འཕགས་པ་དེ་ཨ་ནི་འགྲོ་བས་མ་བསྡུས་པར་ཐལ་འགྲོ་གི་རེད་ཟེར་ཡ་ཅི་བྱེད། ཡང། གོང་དུ་བཤད་དེ་ཀྱི་འགྲོ་བ་དེ་ཨ་ནི་དགེ་བ་ལ་སྦྱར་བ་ཡིན་ན།

སྨྲ་བ་སྟེ། བྱས་ད་ལ་ལ་དགེ་བ་དང་ལ་ལ་ཉོན་མོངས་ཅན་དང་ལ་ལ་མ་བསྒྲིབས་ལུང་མ་བསྟན་ཡིན་ནོ་ཞེས་བྱ་བ་ཡང་མི་རིགས་ཏེ། ཚེ་མ་བརྗེས་པར་འགྲོ་བ་རྣམས་འཕོ་བར་ཐལ་བའི་ཕྱིར་རོ་ཞེས་འོ་ད་དེ་རེད་ད་དེ་ལ་ཡང། འགྲོ་བ་རིགས་ལྔ་པོའི་ནང་ལོགས་ལས་ལ་ལ་དགེ་བ་རེད། ཡང་ལ་ལ་ཉོན་མོངས་ཅན་རེད། ལ་ལ་མ་བསྒྲིབས་ལུང་མ་བསྟན་ཡིན་ཟེར་ནས་དེ་འདྲའི་བཟོ་ནས་ཡང་འགྲོ་བ་རིགས་ལྔ་སོ་སོ་ལ་དེ་འདྲའི་བཟོ་ནས་ད།

དམྱལ་བ་ལ་སོགས་པ་ལས་ཐ་དད་དུ་གསུངས་པ་ཡིན་ཙང་དམྱལ་བ་ལ་སོགས་པའི་འགྲོ་བ་རིགས་ལྔ་བོ་གང་དུ་ཡང་འཁྲུལ་པ་དཀའ་ས་གང་དུ་ཡང་གཏོགས་པ་མ་རེད་ཟེར་ནས་འོ་ད་དེ་ཅི་ཡིན་གྱི་རེད་བ་དེ་ཅི་གདགས་པ་ལས་ཀྱང་ཟེར་སྐྱེ་གནས་བཞིས་ནི་འགྲོ་བ་ལྔ་ཡི་བསྡུས་ཀྱི་འགྲོ་བ་ལྔ་ཡིས་སྐྱེ་གནས་བཞི་ནི་མ་བསྡུས་ཏེ་གང་མ་བསྡུས་ཤེ་ན་ཨ་ནི་སྲིད་པ་བར་མའོ་ཞེས་གསུངས་ལ་ཟེར་འོ་དེ་རེད་ད། གདགས་པའི་བསྟན་བཅོས་དཀའ་ས་ལ།

དེ་ལ་ཁ་ས་བར་སྲིད་པའི་གི་མིང་ཟེར་ལ་དེ་ལ་སྲིད་པ་བར་མའི་གི་མིང་ཟེར་ནས་འདོགས་དེ་ལ་ད་དེ་ཀོ་ཡི་ཡི་དྭགས་དང་དུད་འགྲོ་ཁ་ས་དམྱལ་བ་དང་དུད་འགྲོ་དང་ཡི་དྭགས་དང་ཙུག་ཧེ་ལས་པི་ཀི་དེ་དག་གི་མིང་ལས་ཀོ་པི་ཀི་ལོགས་སུ་ད་དེ་པི་ཀི་ད་ལོགས་སུ་འདོགས་པ་ཅིག་ཡིན་དེ་ལ་ཨ་ནི་དེ་དག་གི་ཁོངས་སུ་གཏོགས་མ་རེད་ཟེར་ནས་ལ་བ་མ་རེད་པས་ཟེར་ནས་འོ་ད་དེ་འདྲའི་ད་ཆུང་ཆུང་དེ་འདྲའི་ཏོག་རེད་དེ་ད་ཡིན་ན་དེ་འདྲའི་མ་རེད་བ་ད་ང་ཚོ་འགྲོ་བ་དེ་ལ་འགྲོ་བ་རིགས་ལྔ་ཤེས།

གཟུགས་དང་ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་རྣམས་དམྱལ་བ་དག་ཏུ་སྨིན་པར་འགྱུར་ཏེ་རྣམ་པར་སྨིན་པ་གྲུབ་ནས་དམྱལ་བ་ཞེས་བྱ་བའི་གྲངས་སུ་འགྲོ་འོ། ཚེ་དང་ལྡན་པ་དེ་ལ། ཆོས་དེ་དག་ལས་མ་གཏོགས་པ་དམྱལ་བ་མི་དམིགས་སོ་ཞེས་གསུངས་པའི་ཕྱིར་ཏེ་ལས་ཀྱིས་འཕངས་པའི་རྣམ་སྨིན་གྱི་ཕུང་པོ་ནི་འགྲོ་བར་བཤད་པའི་ཕྱིར་ཟེར་བ་ལྟར་ཏེ་དེ་ཡིན་ཏེ། དེ་ལྟར་དམྱལ་བ་འཕེན་བྱེད་ཀྱི་ལས་ཀྱིས་འཕངས་པའི་གནས་དེའི་རྒྱུ་ཅན་དེ་ནི་རྣམ་སྨིན་གྱི་ཕུང་པོ་ཞིག་ལ་ནི་དམྱལ་བ་ཟེར་ནས་བཤད་པ་ཡིན་ཙང་དམྱལ་བའི་གྱི་འགྲོ་བ་ཟེར་ནས་བཤད་པ་ཡིན་ཙང།

ཆོས་དེ་དག་ལས་མ་གཏོགས་པའི་དམྱལ་བ་མི་དམིགས་སོ། འོ་ན་དེ་མ་གཏོགས་པའི་དེ་དེ་འདྲའི་གི་ལས་དེ་དག་ལ་བརྟེན་ནས་བྱུང་བ་དེ་མ་གཏོགས་པའི་གི་དེ་ནི་དམྱལ་བ་ཟེར་དེ་དམིགས་ཀྱི་མ་རེད་ཟེར་ཏེ་རེད་བ། འོ་དེ་ཡིན་ཙང་ཆོས་དེ་དག་ལས་མ་གཏོགས་པ་དམྱལ་བ་མི་དམིགས་སོ་ཞེས་གསུངས་པའི་ཕྱིར་ཏེ། ལས་ཀྱིས་འཕངས་པའི་རྣམ་སྨིན་གྱི་ཕུང་པོ་ནི་འགྲོ་བར་བཤད་པའི་ཕྱིར་འོ་ད་དེ་རེད་ད་དེ་གོ་དེ། ཞེས་ཚ་བ་དེ་བྱེད། གལ་ཏེ་འགྲོ་བ་ཡིན་ལྔ་ཡིན་ན། མདོ་གཞན་དག་ལས་ལྷ་མ་ཡིན་དང་དྲི་ཟ་ལ་སོགས་པ། ད་ནི་གང་དག་བཤད་པ་དེ་དེ་དག་གང་གིས་བསྡུ་ཞེ་ན་འོ་ད་དེ་རེད་ད། སྐབས་འདིར་འགྲོ་བ་དེ་ལ་རེ་བ། སྐབས་འདིར་གཉིས་ལྡན་དེ་ལ་ད་འགྲོ་བ་དེ་ལ་འགྲོ་བ་ལྔ་བཤད་ཀྱི་ཡ་རེད་བ། གཉིས་ལྡན་ལ་འགྲོ་བ་ལྔ་བཤད་ཡིན་དེ་ལ་བྱས་ཙང་འགྲོ་བ་ལྔ་ཡིན་ཡ་བ་ཡིན་ན། ཨ་ནི་མདོ་གཞན་དག་ལས་དེ་ནི་ལྷ་མ་ཡིན་དང་དྲི་ཟ་ལ་སོགས་པ་འདི་འདྲའི་མང་པོ་ཞིག་བཤད་པ་དེ་དག་ཨ་ནི། འགྲོ་བ་གང་དུ་འདུ་གི་རེད། འགྲོ་བ་གང་གིས་བསྡུ་གི་རེད་ཟེར་ལགས་ཡོད་དེ་ལ་ད་དེ་ལས་ལན་ལ་ལྷ་མ་ཡིན་ན།

དེ་ཡིན་ཙང་ལྷ་དང་ཡི་དྭགས་ལས་འགྲོ་བ་ལོགས་སུ་མེད་ཡིན་ཙང་ཨ་ནི་གུད་དུ་འགྲོ་བ་ལྔ་མ་གཏོགས་ཨ་ནི་དེ་དག་ལས་འགྲོ་བ་ལྔ་ལས་ཕུད་པའི་ཟུར་དུ་ལོགས་སུ་ཨ་ནི་མ་དམིགས་པ་རེད་ཨོ་ད་དེ་རེད་གུད་དུ་མ་དམིགས་སོ་ཞེས་བཤད་པའི་ཕྱིར་རོ། ཁ་ཅིག་ནི་ཡབ་དང་སྲས་མཇལ་བ་ལས་ད་ཡབ་སྲས་མཇལ་བའི་མདོ་དེ་རེད་བ་སེམས་ཅན་སྣ་ཚོགས། སེམས་ཅན་ཚོགས་ཀྱི་འགྲོ་དྲུག་གང་བསྟན་པ། ཞེས་གསུངས་པའི་ཕྱིར་རིགས་དྲུག་པ་ཡིན་པར་འདོད་དོ། འོ་ད་དེ་རེད་ད་ཡབ་སྲས་མཇལ་བའི་མདོ་ལས་གསུང་སྟངས་བྱས་ན། སེམས་ཅན་ཚོགས་ཀྱི་འགྲོ་དྲུག་གང་བསྟན་པ་ཟེར་ནས་འགྲོ་བ་རིགས་དྲུག་ཟེར་ནས་གསུང་ཡོད་དེ་ལ་བྱས་ཙང་ད་ལྷ་མ་ཡིན་དེ་ཡང་ཁོ་རང། འགྲོ་བ་རིགས་ལོགས་སུ་བོད་ཀྱི་རིགས་ཐ་དད་དུ་ཕྱེ་ནས་འོ་ད་དེ་འདྲས་བྱས་ནས། འགྲོ་བ་རིགས་དྲུག་པ་ཞེས་ཡབ་སྲས་མཇལ་བའི་མདོ་ལས་གསུངས་པར་འདོད་ཟེར་གྱི། ཞེས་གསུངས་པའི་ཕྱིར་རིགས་དྲུག་པ་ཡིན་པར་འདོད་དོ། དྲི་ཟ་ནི་ད་དྲི་ཟ་དེ་ལས་ད་དྲི་ཟ་ནི་བར་སྲིད་དང་ལྷ་ཡི་རོལ་མོ་བྱེད་པ་གཉིས་ལས། དང་པོ་ནི་འགྲོ་བས་མ་བསྡུས་ལ་ཕྱི་མ་ནི་ལྷ་ཡིན་ནོ་ཟེར་འོ་ད་དེ་རེད། དེ་ཡི་ད་བ་དྲི་ཟ་ཟེར་དེ་ལ་བར་སྲིད་པ་དང་ལྷ་ཡི་རོལ་མོ་བྱེད་པ་ད་ལྷ་ཡི་རོལ་མོ།

དེ་ཡི་དྭགས་སོ། ད་སྲིན་པོ་ནི་མི་ཡི་བྱེ་བྲག་ཡིན་ཟེར་གསུངས་འདུག། ད་ང་ཚོ་སྲིན་པོ་སྲིན་པོ་ཟེར་ལ་དེ་དེ་མི་ཡི་བྱེ་བྲག་ཡིན་ཟེར་རེད་ལ་ད་བྱས་ཙང་སྲིན་པོ་ལ་ཨ་ནི་འགྲོ་བ་རིགས་གཞན་པ་དེ་འདྲས་ལ་ད་སྲིན་པོ་ཡ་མ་རེད་པས། ད་ནོར་གྱི་ང་ཚོ་ཡང་གྱི་གནས་བ་གནས་བཅས་ཤིག་དཔེར་ན་འགྲོ་བ་སེམས་ཁྱེར་བའི།

གཟུགས་ཅན་གྱི་ལུས་ནི་ཐ་དད་པ་འདུ་ཤེས་ཀྱང་ཐ་དད་པ་དེ་ལ་རྣམ་ཤེས་གནས་པ་དང་པོ་ཟེར་ལ་ཀྱི། ལུས་ཐ་དད་ལ་འདུ་ཤེས་ཡང་ཐ་དད་པ། རེད་བ། ཨ་ནི་ལུས་ཐ་དད་ལ་འདུ་ཤེས་གཅིག་པ། འདུ་ཤེས་ཐ་དད་ལ་ལུས་གཅིག་པ། ལུས་དང་འདུ་ཤེས་གཉིས་ཀ་ཨ་ནི་གཅིག་པ་ཟེར་ན་འོ་ད་དེ་འདྲ་ཞིག་གི་བར་ཞེས་བྱ། དེ་དེ་ཀ་ལ་ད་གཟུ་མའི་དང་པོ་ཟེར་ལ་བཞག་ནས་དེ་ཁའི།